ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉེར་ལྔ་དགའ་ལྡན་ལྔ་མཆོད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ད་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ད་རིང་དགའ་ལྡན་ལྔ་མཆོད་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། དམིགས་བསལ་གནད་འགྲེལ་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱངས་གནང་གི་ཡོད་པ་དང་ཆིབས་བསྒྱུར་སྐབས་བོད་མི་གཙོ་བོར་གྱུར་པའི་ཕྱི་ནང་དད་ལྡན་ཁྲི་ཚོ་མང་པོ་གནས་དེར་བཅར་གྱི་ཡོད་པར་བརྟེན་བཀའ་ཆོས་དང་འབྲེལ་བའི་མང་ཚོགས་ཀྱི་སྔོན་ཚུད་ནས་མཁྱེན་རྟོགས་དགོས་པའི་གལ་གནད་དང་དད་ལྡན་ཆོས་ཞུ་བ་ཚོས་ཡིད་གཟབ་དང་གྲ་སྒྲིག་ཞུ་སྒོའི་ཐད་འབྲེལ་ཡོད་ལ་བཀའ་འདྲི་ཞུ་བ་ཞིག་གསན་རྒྱུ། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་བཤད་པའི་ལེ་ཚན་ནང Australia ནང་བོད་རིགས་དྲུག་བརྒྱ་ཙམ་ཡོད་པ་རྣམས་ནས་བོད་དོན་ཞུ་གཏུག་གི་ཐབས་བྱུས་དང་ལས་འགུལ་སྤེལ་ཕྱོགས་ལྷག་པར་དུ་ཡུ་རོབ་སྤྱི་མཐུན་ངོས་ནས་ཀྱང་ཨ་རི་དང་གཅིག་མཚུངས་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་འཆར་ཞིག་བཏོན་རྒྱུའི་ཐད་ཞུ་གཏུག་ལས་འགུལ་སྤེལ་ཕྱོགས་སོགས་ཀྱི་སྐོར་ཨོས་ཏྲེ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་དང་ལྷན་དུ་གླེང་མོལ་གནང་བ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་རྩོམ་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ད་རིང་དགའ་ལྡན་ལྔ་མཆོད་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་ཡོད་པའི་སྐོར་བཞུགས་སྒར་ནས་བློ་བྷེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད ྋགོང་ས་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ལྔ་མཆོད་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ཡོད་ཀི། ལོ་རེའི་ཆར་ཅན་བོད་ཟླ་བཅུ་བ་གི་ཚེས་པ་ཉེར་ལྔའི་ཉི་མ་ནི་འབྲོག་རི་བོ་དགའ་ལྡན་རྣམ་པར་རྒྱལ་བ་གི་གླིང་ཕྱག་འདེབས་མཛད་པ་པོ་དང་བཀའ་གདམས་གསར་མའམ་རི་བོ་དགེ་ལྡན་པ་གི་སྲོལ་གསར་དུ་བྱས་མཁན། རྗེ་བཙུན་ཙོང་ཁ་ཆེན་པོ་གི་དགོངས་རྫོགས་དུས་ཆེན་དེ་བོད་དམ་གངས་ཅན་གྱི་ལྗོངས་དང་ཆེན་པོ་ཧོར་གྱི་ཡུལ་སོགས། དགེ་ལྡན་པའི་ཆོས་བརྒྱུད་ཀྱིས་ཁྱབ་པ་གི་ས་ཁུལ་གང་སར་སྲུང་བརྩི་གནང་སྲོལ་ཡོད་པ་བཞིན། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང་རྣམ་པར་རྒྱལ་བ་ཕན་བདེ་ལེགས་བཤད་གླིང་སོགས་ཀྱིས། འདི་ལོའི་དགའ་ལྡན་ལྔ་མཆོད་གི་དུས་མཆོད་སྤྱི་ཟླ་བཅུ་གཉིས་བ་གི་ཚེས་པ་བདུན་གི་ཉི་མར་འཚོགས་པ་གི་ཚོགས་མགོན་དུ། བོད་མིའི་དབུ་ཁྲིད ྋགོང་ས་མཆོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཏེ་ཐུགས་སྨོན་གསུང་འདོན་སོགས་གནང་ཡོད་ཅིང། དེར་སྔ་ཕྱི་ལོ་ཉིས་སྟོང་བཅུ་བཞི་གི་ལོར་རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་སྟོན་པའི་སྐྱེད་ཚལ་དུ་དགའ་ལྡན་ལྔ་མཆོད་དེ་སྲུང་བརྩི་གནང་བ་གི་ཐོག་མགོན་པོ་གང་ཉིད་དེར་ཆིབས་བསྒྱུར་གྱིས་རྗེ་རིན་པོ་ཆེ་ལ་རྗེས་སུ་ཡི་རང་དང་རྗེས་དྲན་བྱེད་པར། སོ་སོས་རྗེ་རིན་པོ་ཆེ་གི་མཛད་པ་རྣམ་ཐར་ལ་བསླབ་དགོས་པ་རེད་ཅེས་ལམ་སྟོན་གནང་ཡོད་གི། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ཀླུ་སྒྲུབ་ཡབ་སྲས་ཀྱི་བཞེད་གཞུང། དྲི་མ་མེད་པ་དེ། གཅིག་ཕི་ཀའི་གསལ་འདོན་རུ་ཡོད་བསྡད་པ་གཅིག། ལྷག་པར་དུ་ཡང་སྟོང་པ་རྟེན་འབྱུང་རྟེན་འབྱུང་སྟོང་པ་ཟེར་ཡག་གི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡག་ད་དེ་བས་གསལ་དུ་བཏོན་ནས་ད་གསུང་བཞག་མཁན་དེ་རྗེ་རིན་པོ་ཆེ་ལེགས་བཤད་ན་ཕྱིན་ཅི་ཧ་ལམ་སུ་གཅིག་ཡོད་མ་རེད་འདི་གསལ་བཞག་རེད། སྙིང་པོ་བསྡུས་ན་ཨ་ནི་སྙིང་པོའི་དོན་སྙིགས་མའི་དུས་འདིར་མང་ཐོས་སྒྲུབ་ལ་བརྩོན། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱེད་ཟེར་བ་འདི་རེད་བཞག། མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པས་ཡི་རང་ངོ་ཟེར་ནས་རྗེ་རིན་པོ་ཆེའི་ད། མཁས་གྲུབ་གཉིས་ལྡན་གྱི་ད་ཡོན་ཏན་དེ་ང་ཚོ་རྗེས་སུ་ཡི་རང་བྱེད་ཀྱི་ཡོད་པ་རྗེས་སུ་ཡི་རང་བསམ་པ་རྣམ་དག་བྱེད་ཀྱི་ཡོད་ན་རང་ཉིད་ཀྱིས་རྗེ་རིན་པོ་ཆེའི་རྣམ་ཐར་དེ་ལ་བསླབ་དགོས་རེད། ཨེ་ནི་དངོས་གནས་དྲང་གནས་རྗེས་སུ་ཡི་རང་བྱས་པ་རེད། ཁ་ནས་བ་རྗེས་སུ་ཡི་རང་བྱེད་ཀྱི་ཡོད་ཟེར་ལག་ལེན་ངོ་མའི་ཐོག་ལ་ཡ།

ཡག་པོ་བྱས་འདུག་ན་ནི་རྗེས་སུ་ཡི་རང་བྱེད་བསྔོ་བ་བྱེད། ཨེ་ནས། བླ་མ་འདས་པའི་རྣམ་པར་ཐར་པ་དང་མི་མཚུངས་པ་ཞིག་ང་ཚོས་བྱས་འདུག་ན་བྱས་འདུག་ན། ཨེ་ནས། བཤགས་པ་བྱས། འགྱོད་པ་བྱས་ཕྱིན་ཆད་འདི་འདྲའི་མི་བྱེད་ཡ་ཅིག་ད་སུ་བསམ་དང་ད་ལྟའི་རྗེས་དྲན་ངོ་མ་དེ་སྟེ། དགའ་ལྡན་ལྔ་མཆོད་ནི་རྗེ་རིན་པོ་ཆེ་བློ་བཟང་གྲགས་པ་མྱ་ངན་ལས་འདས་པ་གི་དུས་མཆོད་གི་ཉིན་མོ་ཡིན་པ་དང། དགོངས་རྫོགས་དུས་མཆོད་གི་ཉིན་མོ་དེ་ལ་དགའ་ལྡན་ལྔ་མཆོད་ཅེས་འབོད་ཅིང། བོད་རབ་བྱུང་བདུན་པའི་ས་ཕག་ལོ་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་གི་ལོ་གི་སྟོན་ཁར། ཆོས་རྗེ་ཙོང་ཁ་པ་ཆེན་པོ་སྟོད་ལུང་དང་འབྲས་སྤུངས། ལྷ་ས་དང་སེ་ར་སོགས་སུ་ཕེབས་ནས་བཀའ་ཆོས་མང་དུ་གསུངས་ཏེ། དགའ་ལྡན་དུ་ཕྱིར་ཕེབས་ནས་ཐུབ་དབང་ཚུལ་ཁྲིམས་མ་གི་སྐུ་མདུན་དུ་མཆོད་འབུལ་དང་བསྔོ་སྨོན་རྒྱ་ཆེར་མཛད་རྗེས། སྐུ་བེར་དང་དབུ་ཞྭ་ཐུགས་སྲས་གི་ཐུ་བོ་དར་མ་རིན་ཆེན་ལ་གནང་ནས་རྒྱལ་ཚབ་ཏུ་བསྐོ་བཞག་མཛད་མཐར། བོད་ཟླ་བཅུ་པ་གི་ཚེས་པ་ཉེར་ལྔ་གི་ཉི་མ་འབྲོག་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་གཟིམ་ཁང་འོད་གསལ་ཕུག་ཏུ་དགོངས་པ་ཆོས་དབྱིངས་སུ་ཐིམ་པ་གི་ཚུལ་མཛད་པ་དང་དེའི་ཕྱི་ལོ་ལྕགས་བྱི་ལོ་སྟེ་སྤྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་གི་ལོ་གི་བོད་ཟླ་བཅུ་པ་གི་ཚེས་པ་ཉེར་ལྔ་གི་ཉི་མ་དགའ་ལྡན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས། གསང་བདེ་འཇིགས་གསུམ་དང་ཀྱེ་རྡོར་དུས་འཁོར་དང་ཚེ་དཔག་མེད། ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པ་གི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེ་བསྒྲུབས་པ་དང། དུས་མཚུངས་སྣེའུ་དཔོན་ནམ་མཁའ་བཟང་བོ་ཁུ་དབོན་གྱིས་ཀྱང་ར་ཁ་བྲག་ཏུ། བྱམས་ཆེན་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་མང་པོར་མཆོད་འབུལ་རྒྱ་ཆེར་མཛད་པ་ནས་བཟུང། དགའ་ལྡན་ལྔ་མཆོད་ཆེན་མོ་ཞེས་རྣམ་དཀར་ལ་བརྩོན་ཞིང་གླིང་མེ་བཀར་བ་གི་སྲོལ་བྱུང་ཡོད་པ་མ་ཟད། དེ་ཡང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་གི་ཡར་སྔོན་དུ་གཞུང་འབྲེལ་གྱིས་རྩེ་ཕོ་བྲང་དུ་རྒྱལ་དབང་རིམ་བྱོན་ཟླ་གཞུང་བཞད་པའི་དེར་གནམ་བྲལ་བ་བཅས་ནས་མཆོད་འབུལ་གནང་ནས་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུ་སྟངས་དང། དམངས་ཁྲོད་དུ་དགོན་པ་ཁག་ཏུ་ཕྱག་འཚལ་སྒྲུབ་སྦྱོང་དང་གླིང་མེ་སྦར་བ། མྱ་ངན་རྗེས་དྲན་གྱི་མྱང་ཐུག་སོགས་འཐུང་ནས་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུ་སྟངས་དར་བ་སོགས། རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ནས་འགྲེལ་བརྗོད་གནང་གི་འདུག།
གཞུང་འབྲེལ་གྱི་སྲུང་བརྩི་བྱེད་སྟངས་འདི་ཡིས་ནམ་རྒྱུན་ཡོངས་གྲགས་ཕོ་བྲང་པོ་ཏ་ལ་ལ་ཡང་བོད་གཞུང་གི་གཞུང་ཞབས་གཙོ་ཞོགས་པའི་འདུ་འཛོམས་གནང་ཡ་བྱེད་པ་རེད་དྲུང་ཇ་ཟེར་ཅི་དེ་ཚུགས་པའི་རྗེས་ལ་ཡང་གཞུང་ཞབས་རྣམ་པ་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་དང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་ལ་སོགས་པ་ཕོ་བྲང་པོ་ཏ་ལའི་ད་རྟེན་གཙོ་འཕགས་པ་ལོ་ཀེ་ཤྭ་ར་དང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་གསེར་སྡོང་ཁང་ལ་སོགས་པ་དེ་ཚོ་ལ་ཡང་མཆོད་འབུལ་བྱས་ནས་ད་གཞུང་འབྲེལ་གྱི་སྲུང་བརྩི་བྱེད་སྟངས་རིགས་གཅིག་རེད། ད་དེ་ནས་དམངས་ཁྲོད་ཀྱི་སྲུང་བརྩི་བྱེད་སྟངས་འདི་ད་མང་ཚོགས་སོ་སོ་སོའི་གཡས་གཡོན་ལ་ཡོད་པའི་ད་དགོན་པ་དང་གཙུག་ལག་ཁང་དང་དེ་འདྲ་ཡང་ཨེ་ནི་མཆོད་འབུལ་དང་ཕྱག་འཚལ་སྐོར་བྱེད་དང་ཚོགས་བསགས་སྒྲིབ་སྦྱང་ལ་སོགས་པ་དེ་འདྲ་གི་ཐོག་ནས་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་འདྲ་བ་གཅིག་རེད་པ་ད་དམིགས་བསལ་གྱིས་ང་ཚོ་དགའ་ལྡན་ལྔ་མཆོད་དེ་ལ་ཡང་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་དམངས་ཁྲོད་ལ་ཡང་ཨེ་ནི་དགོན་པ་ཁག་ཡིན་པ་ཡིན་ནས་རེད་མང་ཚོགས་སོ་སོའི་ཨེ་ནི་ཐོག་ཁའི་རྩེ་ལ་ཡང་གླིང་མེ་ཟེར་བྱས་ནས་གླིང་གི་ཡོངས་རྫོགས་ལ་ཡང་ཨེ་ནི་མར་མེ། མཆོད་མེ་ཕུལ་བྱས། དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་འདྲ་མི་འདྲ་གཅིག་ཡོད་རེད། ད་དེ་ནས་ཁ་ལག་གི་ཐོག་ནས་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་འདྲ་གཅིག་བྱས་ནས་ཡོངས་གྲགས་ང་ཚོ་ད་ནམ་རྒྱུན་ཁ་ལག་ག་རེ་ཟ་གི་ཡོད་མེད་ཡོད་ན་ཡི་ད་དེ་ག་འགྲོ་སྟངས་རུ་གཅིག་རེད་གལ་ཏེ་ལྔ་བཅུ་གི་དགོངས་དག་འདི་ནི་རྗེ་རིན་པོ་ཆེའི་དགོངས་པ་མྱ་ངན་ལས་འདས་པའི་དགོངས་རྫོགས་ཀྱི་ང་ཚོ་ད་མྱ་ངན་གྱི་དེ་རྗེས་དྲན་ཡིན་པ་ཡིན་ཙང་ཡང་ཐུག་པ་འདི་ག་ཟེར་དམིགས་བསལ་གྱི་ཐུག་པ་ཞིག་བསྐོལ་ནས་ཐུག་པ་འདིའི་མིང་ལ་ཡང་མྱང་ཐུག་བྱས་ནས་འདི་བསྐོལ་གྱི་ཡོད་རེད་བསྐོལ་ནས་འཐུང་གི་ཡོད་རེད་དེའི་ཐོག་ནས་ཡང་དུས་དྲན་སྲུང་བརྩི་བྱེད་སྟངས་ཀྱི་རྣམ་པ་རུ་གཅིག་རེད། རྗེ་བཙུན་ཙོང་ཁ་པ་ཆེན་པོ་མཆོག་ནི་སྤྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་གྱི་ལོར་མདོ་སྨད་དུ་ཙོང་ཁའི་ཡུལ་དུ་སྐུ་འཁྲུངས་ཏེ། དབུས་གཙང་དུ་ཕེབས་ནས་མདོ་སྔགས་ཀྱི་གཞུང་ལ་ཐོས་བསམ་རྒྱ་ཆེར་གནང་བ་བརྒྱུད། ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་མཆོད་གསར་འཛུགས་སོགས་ཀྱིས་མཚོན་མཛད་ཆེན་བཞི་བསྐྱངས་པ་དང་མཚུངས། དགའ་ལྡན་དགོན་པ་གསར་འདེབས་དང་མདོ་སྔགས་ཀྱི་གཞུང་འགྲེལ་གསུང་རྩོམ་པོ་ཏི་བཅོ་བརྒྱད་ཀྱི་བདག་ཉིད་མཛད་པས་མཁས་པའི་གྲགས་པ་ཆེ་ཆེར་བརྗིད་ཞིང། ལྷག་པར་ཁོང་གི་ཞལ་སློབ་འཇམ་དབྱངས་ཆོས་རྗེ་དང་བྱམས་ཆེན་ཆོས་རྗེ། རྗེ་དགེ་འདུན་གྲུབ་པ་སོགས་ཀྱིས་སེ་ར་དང་འབྲས་སྤུངས་བཀྲ་ཤིས་ལྷུན་པོ་དང་བཅས་པ་གི་དགོན་སྡེ་ཁག་གསར་འདེབས་ཀྱིས། རི་བོ་དགེ་ལྡན་པ་གི་ཆོས་བརྒྱུད་ཀྱི་སྲོལ་གསར་དུ་དར་ཁྱབ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་ས་གནས་སྲིད་གཞུང་གིས་རྒྱ་གར་གྱི་གནས་སྐོར་བ་ཚོར་ཐོངས་མཆན་སྤྲོད་རྒྱུ་དམ་དྲག་བྱས་པའི་རྐྱེན་གྱིས་བལ་ཡུལ་ལ་ཁེ་ཕན་ཆེན་པོ་ཐོབ་ཡོད་འདུག་སྤྱིར་བཏང་ཕྱི་ཟླ་བཞི་པ་ནས་འགོ་བཙུགས་ཏེ་ཕྱི་ཟླ་བཅུ་པ་བར་བོད་ཀྱི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོར་རྒྱ་གར་བས་གནས་སྐོར་འགྲོ་རྒྱུའི་དུས་ཚོད་ཡིན་ནའང་ལོ་འདིར་བོད་ཀྱི་ས་གནས་སྲིད་གཞུང་ནས་ཐོངས་མཆན་སྤྲོད་རྒྱུ་སོགས་ལ་དམ་དྲག་བྱས་པའི་རྐྱེན་གྱིས་གནས་སྐོར་བ་ཚོ་བོད་ལ་བསྐྱོད་རྒྱུའི་ཚབ་ཏུ་བལ་ཡུལ་ནང་གནས་མཇལ་དུ་བསྐྱོད་མཁན་གྱི་གྲངས་ཚད་ཧ་ཅང་མང་དུ་ཕྱིན་ཡོད་འདུག་དེ་ཡང་བལ་ཡུལ་གཞུང་གི་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱི་ཞིབ་འཇུག་བསྡོམས་རྩིས་བཏོན་པའི་ནང་གསལ་ལྟར་ན་ལོ་འདིའི་ཕྱི་ཟླ་བཅུ་གཅིག་པའི་བར་བལ་ཡུལ་ནང་གི་ཧིན་རྡུའི་གནས་ས་ཁག་ལ་སྐོར་བསྐྱོད་བྱེད་མཁན་གྱི་གྲངས་ཚད་འབུམ་གསུམ་མ་ཟིན་ཙམ་བྱུང་ཡོད་འདུག་པ་དེ་ནི་ད་བར་ལོ་རྒྱུས་ནང་གྲངས་ཚད་མང་ཤོས་ཤིག་ཆགས་ཡོད་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པར་ལྟར་ན། ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱི་མགྲིན་ཚབ་པ Raj Lamichhane ཡིས་རྒྱ་གར་གྱི་གནས་སྐོར་ཡོང་མཁན་ཇེ་མང་དུ་འགྲོ་གི་ཡོད་པ་ནི་བཟང་ཕྱོགས་ཀྱི་རྣམ་པ་ཞིག་རེད་ལ་འདས་པའི་ལོ་ཤས་ནས་བཟུང་བལ་ཡུལ་ནང་གི Muktinath གནས་ས་འདི་བཞིན་ཧ་ཅང་གི་ཡོངས་གྲགས་ཆེན་པོ་ཆགས་པ་དང། དེས་རྐྱེན་པས་བལ་རྒྱུ་ཡུལ་སྐོར་བ་དང་གནས་སྐོར་བའི་གྲངས་ཚད་ཀྱང་འཕར་ཡོད་རེད་ཅེས་འགྲེལ་བརྗོད་བྱས་འདུག་བལ་ཡུལ་ནང་གི Touch Kailash Travel and Treks ཞེས་པའི་ཡུལ་སྐོར་སྤྲོ་འཆམ་ཚན་པ་ཞིག་གི་འབྲེལ་ཡོད་འགན་འཛིན Basu Adhikari ཡིས། ལོ་འདིའི་ནང་རྒྱ་གར་བའི་གནས་སྐོར་སྟོད་གངས་རིན་པོ་ཆེར་གནས་མཇལ་འགྲོ་མཁན་དེབ་སྐྱེལ་བྱེད་མཁན་ལྔ་ཁྲི་ཙམ་བྱུང་ཡོད་ཀྱང་བོད་ཀྱི་ས་གནས་སྲིད་གཞུང་གི་འབྲེལ་ཡོད་ཚན་པས་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་ཚོར་ཐོངས་མཆན་སྤྲད་པ་ལས་རྒྱ་གར་བ་ཚོར་བཀག་འགོག་བྱས་པར་བརྟེན་ཁོང་ཚོས་བལ་ཡུལ་ནང་གི་གནས་ས་ཁག་ལ་གནས་མཇལ་བྱས་པ་སོགས་ཀྱིས་ལོ་འདིའི་ནང་བལ་ཡུལ་ནང་ཡོང་མཁན་གྱི་གྲངས་ཚད་ཧ་ཅང་མང་པོ་བྱུང་ཡོད་ཅེས་གསུངས་འདུག་གང་ལྟར་བོད་ཀྱི་འབྲེལ་ཡོད་ལས་ཁུངས་ནས་རྒྱ་གར་བའི་གནས་མཇལ་ཡོང་མཁན་ཚོ་དམ་དྲག་བྱས་པ་དེས་བལ་ཡུལ་ལ་ཁེ་ཕན་ཆེན་པོ་བྱུང་ཡོད་འདུག་ཡང། གསར་འགྱུར་གཞན་ཞིག་ལ་སྲིད་འཛིན་ཞི་ཅིན་ཕིང་གྱིས་ཡུ་རོབ་སྤྱི་མཐུན་གྱི་འབྲེལ་ཡོད་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་འདུག་ད་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་ཨུ་རུ་སུ་ལ་ལེ་ཨེན་མཆོག་གིས་གཙོས་ཡུ་རོབ་སྤྱི་མཐུན་གྱི་འབྲེལ་ཡོད་དཔོན་རིགས་ཁག་ཅིག་གིས་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་འདུག་ལ་རྒྱ་ནག་དང་ཡུ་རོབ་སྤྱི་མཐུན་གྱི་རྒྱལ་ཁབ་ཚོའི་དབར་འདས་པའི་ལོ་ཤས་ནས་བཟུང་ཚོང་དང་གཞན་ཡང་གནད་དོན་འགའ་ཤས་ཀྱི་ཐོག་མི་མཐུན་པ་རྣམས་སེལ་ཐབས་སུ་མཇལ་འཕྲད་ཀྱིས་གྲོས་མོལ་གནང་འཆར་ཡོད་འདུག་གནས་ཚུལ་ནང་གསལ་ལྟར་ན་ཡུ་རོབ་སྤྱི་མཐུན་གྱི་ངོས་ནས་རྒྱ་ནག་མཉམ་འགྲོ་བ་མིའི་ཐོབ་ཐང་དང་ར་ཤི་ཡའི་མཉམ་རྒྱ་ནག་གི་འབྲེལ་ལམ་ཡུཀ་རེན་དང་ར་ཤི་ཡའི་བར་གྱི་འཁོན་འཁྲུག་ད་ག་ནང་བཞིན་གནམ་གཤིས་འགྱུར་ལྡོག་དང་འཕྲོད་བསྟེན་བཅས་པའི་གནད་དོན་དེ་བཀའ་བསྡུར་གནང་འཆར་ཡོད་འདུག་ལ་འདི་ནི་ལོ་ངོ་བཞིའི་རྗེས་སུ་རྒྱ་ནག་གི་སྲིད་འཛིན་དང་ཡུ་རོབ་སྤྱི་མཐུན་གྱི་དཔོན་རིགས་ཚོའི་བར་དངོས་སུ་མཇལ་འཕྲད་ཀྱི་ཐོག་ནས་བཀའ་མོལ་གནང་བ་ཐོག་མ་དེ་ཆགས་ཀྱི་ཡོད་འདུག་ཕྱོགས་གཞན་ཞིག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་མགོར་ཡུ་རོབ་སྤྱི་མཐུན་གྱི་གྲོས་ཚོགས་ཀྱི་འོས་བསྡུའི་གོང་ལ་གལ་གནད་ཆེ་བའི་གནད་དོན་ཐོག་བཀའ་བསྡུར་གནང་དགོས་རྒྱུ་གལ་འགངས་ཆེན་པོ་ཞིག་ཆགས་ཀྱི་ཡོད་ལུགས་ཀྱང་བཀོད་འདུག་འོན་ཀྱང་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡིས་བདུན་ཕྲག་འདིའི་ནང་རྒྱ་ནག་ནང་ཡོད་པའི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་སྐུ་ཚབ་ཚོར་ཡུ་རོབ་སྤྱི་མཐུན་གྱི་ངོས་ནས་ཞི་བདེ་ལྷིང་འཇགས་ཀྱི་ཁོར་ཡུག་ཞིག་བསྐྲུན་དགོས་པ་ལས་གྲང་དམག་གི་དུས་ཚོད་གསར་པ་ཞིག་བཟོ་རྒྱུ་མེད་ལུགས་ཉེན་བརྡ་ཡང་བཏང་ཡོད་པ་རེད། ད་རིང་ཕྱོགས་གཉིས་ཀའི་དཔོན་རིགས་ཚོའི་དབར་མཇལ་འཕྲད་སྐབས་སུ་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་མཆོག་གིས་ང་ཚོ་ཡུ་རོབ་སྤྱི་མཐུན་དང་རྒྱ་ནག་གཉིས་ཀའི་ངོས་ནས་མཐུན་པའི་གནད་དོན་དཔེར་ན་གནམ་གཤིས་འགྱུར་ལྡོག་ལྟ་བུ་རེད། ཡིན་ནའང་དེའི་ཐོག་དཀའ་ངལ་སེལ་ཐབས་སུ་ཕྱོགས་གཅིག་ཏུ་འདུས་མ་ཐུབ་པའི་བློ་འཚབ་ཡོང་གི་འདུག་པས་དེའི་ཐོག་བསམ་ཤེས་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་ཡང་ཡུ་རོབ་ལྷན་ཁང་གི་ཚོགས་གཙོ Charles Michel མཆོག་གིས། རྩ་བའི་ང་ཚོ་ཡུ་རོབ་སྤྱི་མཐུན་ངོས་ནས་རྒྱ་ནག་མཉམ་བརྟན་ལྷིང་དང་ཕན་ཚུན་བསམ་ཤེས་ཀྱི་འབྲེལ་བ་ཡོང་ཐབས་བྱེད་རྒྱུའི་འདུན་པ་ཡོད། དེ་དང་ཕྱོགས་མཚུངས་ང་ཚོའི་རིན་ཐང་ཅན་གྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་དར་སྤེལ་གཏོང་ཐབས་ཀྱི་གནད་དོན་ཡང་གལ་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་འདུག་སྲིད་འཛིན་ཞི་ཅིན་ཕིང་གིས། གོ་ལའི་ནང་འཕྲད་བཞིན་པའི་དཀའ་ངལ་དེ་དག་ང་ཚོ་ཐུན་མོང་གིས་གདོང་ལེན་བྱེད་དགོས་ལུགས་གཏམ་བཤད་སྤེལ་བ་བཅས་ལོ་ངོ་བཞི་ཙམ་གྱི་རྗེས་སུ་ཡུ་རོབ་སྤྱི་མཐུན་དང་རྒྱ་ནག་གི་སྲིད་འཛིན་མཇལ་འཕྲད་གནང་སྟེ་མི་མཐུན་པའི་གནད་དོན་རྣམས་སེལ་ཐབས་སུ་གྲོས་མོལ་གནང་གི་ཡོད་འདུག་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨི་ཏྲ་ལི། རྒྱ་ནག་ལ་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཁོངས་ནས་ཕྱིར་འཐེན་བྱེད་རྒྱུ་ཡིན་ལུགས་བརྡ་ལན་སྤྲད་འདུག་དེ་ཡང་ཁ་ས་གཟའ་ལྷག་པའི་ཉིན་ཨི་ཏྲ་ལིས་རྒྱ་ནག་མཉམ་འབྲེལ་བ་ཇེ་སྡུག་འགྲོ་རྒྱུའི་ཉེན་ཁ་ཡོད་མེད་ལ་མ་ལྟོས་པར་རྒྱུད་གཅིག་ལམ་གཅིགའམ Belt and Road Initiative ཟེར་བའི་ལས་འཆར་ཁོངས་ནས་ཕྱིར་འཐེན་བྱེད་རྒྱུའི་བརྡ་ལན་སྤྲད་འདུག་གོང་དུ་ཞུས་པའི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞི་འདི་ནི་སྲིད་འཛིན་ཞི་ཅིན་ཕིང་གིས་ཤིན་ཏུ་རྩ་ཆེར་བརྩིས་པའི་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཐོག་མར་འགོ་བཙུགས་པའི་ཚོང་འབྲེལ་གྱི་འབྲེལ་མཐུད་ལས་གཞི་ཞིག་ཡིན་པ་དང་ཨི་ཏྲ་ལིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ལས་གཞི་འདིའི་ནང་མཉམ་ཞུགས་བྱེད་རྒྱུར་གྲོས་མཐུན་བཞག་མཁན་ཡུ་རོབ་རྒྱལ་ཁབ་ནང་ནས་ཆེས་ཐོག་མ་དེ་ཡིན་པ་རེད། སྐབས་དེར། ཨ་རིས་ཡུ་རོབ་རྒྱལ་ཁབ་ཚོར་ལས་གཞི་འདིའི་ནང་འཛུལ་ཞུགས་བྱེད་རྒྱུར་ཉེན་བརྡ་བཏང་མིན་ལ་མ་ལྟོས་པར་ཨི་ཏྲ་ལིའི་སྲིད་གཞུང་ནས་རྒྱ་ནག་མཉམ་གྲོས་མཐུན་བཞག་པ་ཞིག་ཡིན་པ་རེད་ཡིན་ནའང་ད་ལྟའི་ཨི་ཏྲ་ལིའི་སྲིད་བློན་ལྕམ་ཇོར་ཇཱ་མི་ལོ་ནི་མཆོག་གིས་སྔ་ལོ་ཐུགས་འགན་བཞེས་པའི་སྐབས། རྒྱུད་གཅིག་ལམ་གཅིག་གི་ལས་གཞི་འདིའི་ནང་འཛུལ་བ་དེས་ཨི་ཏྲ་ལིར་ཁེ་ཕན་གང་ཡང་བྱུང་མེད་སྟབས་ཚོགས་མི་ནས་ཕྱིར་འཐེན་གནང་གི་ཡིན་ཞེས་གསུངས་པ་ལྟར་ད་རེས་ཕྱིར་འཐེན་གནང་བ་ཞིག་ཡིན་པ་རེད། འོན་ཀྱང་དེ་དང་ཆབས་ཅིག་གཞུང་འབྲེལ་མི་སྣ་མིང་འདོན་མ་བྱས་པ། ཞིག་གིས། རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ཁོངས་ནས་ང་ཚོས་ཕྱིར་འཐེན་བྱས་ཀྱང། ང་ཚོས་རྒྱུན་དུ་རྒྱ་ནག་མཉམ་འབྲེལ་བ་ཡག་པོ་ཡོང་རྒྱུའི་འདུན་པ་དང་ཡིད་ཆེས་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་འདུག་གང་ལྟར། རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞིའི་ཁོངས་སུ་དེ་སྔ་འགོ་བཙུགས་པའི་སྐབས་རྒྱལ་ཁབ་བརྒྱ་ཙམ་ནས་མཉམ་ཞུགས་བྱས་ཡོད་ཀྱང། རྒྱལ་ཁབ་མང་པོ་ཞིག་ནས་ཐེ་ཚོམ་གྱིས་འཛུལ་ཞུགས་མ་བྱས་པ་དང་ཁག་ཅིག་གིས་ལས་གཞི་དེས་རྒྱལ་ཁབ་གཞན་ལས་རྒྱ་ནག་རང་ཉིད་ཚོང་པ་ཚོར་ཁེ་ཕན་ཆེ་བ་ཡོད་ཚུལ་གསུངས་ཏེ་ཕྱིར་འཐེན་བྱེད་བཞིན་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་ཀྱི་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་རྒྱ་གར Bihar མངའ་སྡེའི་གནས་མཆོག་རྡོ་རྗེ་གདན་ཕྱོགས་ཆིབས་བསྒྱུར་བསྐྱངས་གནང་གི་ཡོད་པ་སྐབས་དེར། བོད་མི་གཙོ་བོར་གྱུར་པའི་ཕྱི་ནང་དད་ལྡན་ཁྲི་ཚོ་མང་པོ་གནས་དེར་བཅར་གྱི་ཡོད་པར་བརྟེན་བཀའ་ཆོས་དང་འབྲེལ་བའི་མང་ཚོགས་ཀྱིས་སྔོན་ཚུད་ནས་མཁྱེན་རྟོགས་དགོས་པའི་གལ་གནད་དང་དད་ལྡན་ཆོས་ཞུ་བ་ཚོས་ཡིད་གཟབ་དང་གྲ་སྒྲིག་ཞུ་རྒྱུའི་ཐད། བཅར་འདྲིའི་ལེ་ཚན་ནང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས། འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། རིང་མིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བི་ཧར་མངའ་སྡེ་ས་ཁུལ་བོདྷ་ག་ཡ་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་བསྐྱངས་གནང་གི་ཡོད་པ་དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཐོག་ལ་གསལ་བསྒྲགས་གནང་ཡོད་རེད། རྡོ་རྗེ་གདན་ལ་ལོ་ལྟར་གསུང་ཆོས་སྐབས་ལ་ཕྱོགས་མཐའ་ཁག་ནས་བོད་མི་ཙམ་མིན་པར་འཛམ་གླིང་ཡུལ་གྲུ་ཁག་འདྲ་མིན་ནས་དད་ལྡན་ཆོས་ཞུ་བ་མང་པོ་ཞིག་ཕེབས་ཀྱི་ཡོད་རེད། དེ་འདྲ་སོང་ཙང་དེ་རིང་གི་ལེ་ཚན་འདིའི་ནང་ལ་ཡར་རྡོར་གདན་གསུང་ཆོས་གོ་སྒྲིག་ཚོགས་ཆུང་དང་འབྲེལ་ཡོད་རྡོར་གདན་བོད་དགོན་རྣམ་རྒྱལ་གྲྭ་ཚང་གི་འགན་འཛིན་སྐུ་ཞབས་བསྟན་འཛིན་དཀོན་མཆོག་ལགས་སུ་གསུང་ཆོས་མ་གནང་གོང་ཆོས་ཞུ་བ་ཚོས་སྔོན་ཚུད་ནས་གྲ་སྒྲིག་དང་ཐུགས་སྣང་ག་རེ་གནང་དགོས་མིན་སྐོར་ལ་བཀའ་འདྲི་ཞུ་རྒྱུ་ཡིན། སྐུ་ཞབས་བསྟན་འཛིན་དཀོན་མཆོག་ལགས་སྐུ་ཁམས་བཟང། བཀྲ་ཤིས་བདེ་ལེགས། ཐོག་མར་དེ་ལ་ཡང་རིང་མིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་གནང་གི་ཡོད་པ་ཡིན་དུས་ད་རེས་ཀྱི་ཆིབས་བསྒྱུར་སྐབས་ལ་མཛད་འཆར་གལ་འགངས་ཆེ་བ་ག་རེ་ག་རེ་ཡོད་ན་ཆོས་ཞུ་བ་ཚོ་ཕ་གི་ལ་ག་དུས་འབྱོར་དགོས་ཀྱི་ཡོད་ནམ། ལགས་སོ། དང་པོ། Radio Free Asia གསན་བཞེས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་མང་པོ་ཞུ་བ་དང་སྦྲགས། ཨ་ནེ་གནས་མཆོག་རྡོ་རྗེ་གདན་དུ་སྐྱབས་མགོན་རིན་པོ་ཆེ་ད་སྤྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་བཅོ་ལྔའམ་བཅུ་དྲུག་ལ་དེ་ཞབས་སོར་འཁོད་གནང་རེད།

གསར་པ་ཞིག་བསྐྱོན་ཡོད་རེད་དེ། ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུའི་ཉིན་མོ་འདིའི་མཛད་སྒོ་དབུ་འབྱེད་གནང་ཡོད་དེ་རེད་དེ་ལ་གཙོ་བོ་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་གནང་པའི་ཐོག་བོད་ཀྱི་བླ་ཆེན་ཁག་ནས་མགྲོན་པོ་གཙོ་བོ་དེ Bihar གྱི Chief Minister Nitish Kumar དང Deputy Minister Arunachal Chief Minister Sikkim གྱི Chief Minister ཨ་ནི་ལ་དྭགས་ཀྱི་མི་སྣ་གྲགས་ཅན་ཁག་འདི་ནས་ད་ཆོས་བརྒྱུད་པཱ་ལི་འཛིན་པ་གི་ཆོས་ཀྱི་དབུ་ཁྲིད་དཔེར་ན་སི་རི་ལངྐའི

སྤྱི་ཚེས་ཉི་ཤུ་གཅིག་དང་གཉིས་དེ་ཨ་ནི་དེ་མཁས་དབང་ཚོ་གདན་འདྲེན་ཞུས་ནས་འདུལ་བ་ཟབ་སྦྱོང་གནང་ཡག་དང་ཨ་ནེ་བོད་པའི་གི་ཆོས་བརྒྱུད་འཛིན་པ་ཚོ་གི་དབར་ལ་བགྲོ་གླེང་གནང་ཡག་དང་དེ་འདྲའི་ལེགས་ཆ་གཅིག་གཅིག་གི་བཞེས་དགོས་ཡག་དང་དེ་འདྲའི་གི་དང་ཚ་བ་རྩོམ་གནང་ཡོད་པ་རེད། དེ་འདྲའི་གནང་ཡག་གི་དང་ཧོན་ཏེ་མཛད་རིམ་ཉི་མ་བཞི་ཙམ་ཡོད་རེད། ཨ་ནེའི་ཉི་ཤུ།

ལགས་སོ་ཨ་ནི་ད་ལྟ་གོང་དུ་གསུངས་པ་ནང་བཞིན་ད་རེས་རྡོ་རྗེ་གདན་གྱི་མཛད་འཆར་ནང་ལ་ད་ཉིན་གསུམ་གྱི་རིང་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་བར་ལ་དུས་བསྟུན་གྱི་འབྲེལ་ཟམ་དང་ཨ་ནི་དེང་གི་འཛམ་གླིང་དུ་ནང་ཆོས་ཀྱི་བགྲོ་གླེང་ཞེས་པའི་ད་རྒྱལ་སྤྱིའི་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་གི་འདུག་བྱས་ཙང་ད་ཚོགས་འདུ་དེ་གི་དགོས་དམིགས་དང་ཚོགས་འདུ་དེ་གི་མཚོན་དོན་ག་རེ་ཡིན་ནམ།
ཚོགས་འདུ་སྤྱིར་བཏང་ནས་འཛམ་གླིང་རྒྱལ་སྤྱིའི་ནང་ཆོས་ཀྱི་ཚོགས་འདུ་དེ་འདྲ་ནི་འཛམ་གླིང་ཡུལ་གྲུ་ཁག་ས་ཁུལ་ལ་མང་པོ་ཚོགས་གནང་གི་ཡོད་རེད་རྡོ་རྗེ་གདན་ཆ་བཞག་པ་ཡིན་ན་ད་རིང་ཚོགས་འདུ་འདི་རྒྱ་ཆེ་དུ་འགྲོ་མ་གཏོགས་ད་ལན་གསུམ་པ་བཞི་པའི་སྒང་ལ་ཕེབས་ཀྱི་ཡོད་རེད་མ་འོངས་པ་ཡིན་ནའི་ནི་ད་ལོ་ལྔ་བཅུ་དེ་འདྲའི་རྒྱ་ཡག་ཚོགས་འདུ་བསྐོང་ཚོགས་གནང་གི་འཆར་གཞི་ཡོད་རེད། ཚོགས་འདུ་འདིའི་གཙོ་བོ་མཚོན་དོན་རེད་དེ། ང་རང་ཚོ་སྟོན་པ་གཅིག་གི་རྗེས་འཇུག་ཡིན་པའི་ཆ་ནས་ང་ཚོ་ཚང་མ་གཅིག་གྱུར་ཡིན་པ་དེ་འདྲས་ཤིག་མཚོན་འགྲོ་དགོས་པ་རེད། ཨ་ནི་ད་ཚོགས་འདུ་འདིའི་དགོས་པ་འདི་ལ་ག་འདྲས་ཆགས་དགོས་རེད་ཟེར་ན། ཨ་ནི་ད་ལྟ་འདི་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་པ་དང་ཞུ་ཡ་དེ་ད་ད་ལྟ་དཔེར་ན་ང་རང་ཚོ་བོད་ཀྱི་ནང་བསྟན་གྱི་ཆོས་བརྒྱུད་འཛིན་པ་ཚོ་ལྷག་པར་དུ་ཨ་ནི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འཛིན་པ་དེ་ཚོ་ལ་ཞེས་བྱ། ཨ་ནི་དེ་དང་དེ་ནང་བཞིན་དེ་ཡང་པཱ་ལིའི་ཆོས་བརྒྱུད་འཛིན་པ་འདི་ཨ་ནི་ལུང་པ་མང་པོ་ཅིག་ཡོད་རེད། ད་ལྟ་ཞུས་པ་ནང་བཞིན་ལུང་པ་སུམ་ཅུ་ཟིན་ཏེ་ཞིབ་གནང་གི་ཡོད་རེད། ད་འདི་ཚོའི་དབར་ལ་ཨ་ནི་ཕར་གཙོ་བོ་རེད་ཉི་མ་གཉིས་རིང་ཨ་ནི་འདི་པ་མཁས་དབང་ཚོ་གདན་འདྲེན་ཞུས་ནས་ཁོ་རང་ཚོ་གི་ཕར་ཟབ་སྦྱོང་གནང་ཡག་དང། ཨ་ནི་ཕན་ཚུན་བགྲོ་གླེང་གནང་ཡག་དང་ཨ་ནི། ལྷག་པར་དུ་ཨ་ནི་ག་རེ་ཟེར་དགོས་རེད་སོ་སོ་སོ་གི་བསྟན་པ་འཛིན་སྐྱོང་སྤེལ་གསུམ་འཆད་ཉན་གནང་བ་དེ་ཡོད་དེ་གཅིག་གིས་གཅིག་ལ་ཕར་གསལ་བཤད་དང་ངོ་སྤྲོད་གནང་ཡག་ཨ་ནི་ལེགས་ཆ་ཞུ་ཡག་དང་ཨ་ནི་སློབ་སྦྱོང་ཞུ་ཡག་དེ་འདྲའི་ག་ནི་ཟབ་སྦྱོང་དེ་འདྲ་འགྲོ་ཡ་ཡིན་དུས་མ་འོངས་པ་སངས་རྒྱས་བསྟན་པ་རིན་པོ་ཆེ་གི་རྗེས་འཇུག་ཅིག་ཡིན་པ་ལྷག་པར་དུ་སངས་རྒྱས་བསྟན་པ་རིན་པོ་ཆེ་གི་དོན་དག་དེ་གའི་དེ་ཡང་ནི་ཐུན་མོང་དག་ལ་ནི་ཚང་མས་ཡང་ནི་གཅིག་གྱུར་གྱི་ཡང་ནི་དགོངས་པ་མཐུན་པ་དེ་འདྲས་ཀྱི་ཡང་ནི་ད་དགོས་པ་དེ་འདྲས་བཞག་དགོས་པ་རེད་ཞུ་ཡ་ཡིན། ལགས་སོ་དེ་ནས་ད་རེས་ཀྱི་གསུང་ཆོས་སྐབས་སུ་གསུང་ཆོས་ར་བ་དང་ཆོས་ཞུ་བའི་འཕྲོད་བསྟེན་དེ་ནས་བདེ་འཇགས་སྲུང་སྐྱོབ་སོགས་ཀྱི་གྲ་སྒྲིག་གི་གནས་སྟངས་དེ་ག་འདྲས་ཆགས་ཡོད་ནམ།
ལགས་ད་དང་རེད་ཨ། ད་ད་ལྟའི་གསུང་ཆོས་འདི་ཚོ་དེ་དུས་འཁོར་དབང་ཆོས་ཆེན་པོ་ནང་བཞིན་དེ་འདྲས་གསུང་ཆོས་རྒྱ་ཆེན་པོ་དེ་འདྲས་ག་ཡི་མ་རེད་བྱས་ཙང་མི་མང་འདི་ནི་དེ་འདྲས་ཀྱང་ཤུགས་ཆེན་པོ་ཞིག་འཛོམས་ཀྱི་ཡོད་མ་རེད་ཡིན་ན་ཡང་འཛམ་གླིང་ཡུལ་གྲུ་ཚང་མ་ནས་མི་ལ་མི་མང་མང་པོ་ཞིག་འཛོམས་གནང་གི་ཡོད་རེད་བྱས་ཙང་དེ་ཚོ་ལ།

ཨ་ལས་རིང་དུ་བོས་དུས་ཉི་ཤུ་དགུ་ཉིན་ལ་ད་ཇོ་ནང་དུ་བུད་ཡོད་རེད། ཡིན་ན་ཡང་ད་མི་མང་ཚོས་དེའི་སྐབས་དེའི་གནམ་གཤིས་འགྱུར་བ་དེ་སྒྲོ་འདོགས་ག་བ་རེད་གང་ཟེར་ན། དེ་འདྲའི་ལ་ནི་གཅིག་སོ་སོ་སོ་གི་ན་བཟའ་མཐུག་ཙམ་གནང་ཡ་ད། ཉལ་ཆས་དེ་ཚོ་མཐུག་ཙམ་བསྣམས་ཕེབས་ཡ་ད་རེད་བ། ཨ་ནི་ཡང་སོ་སོ་སོ་གི་འཕྲོད་བསྟེན་ཡི་ཆེད་དུ་ནི་ཆམ་པའི་སྨན་དང་དེ་འདྲའི་ཡ་ནི་གཅིག་ཤེས་རྟགས་བྱས་ཡ་སྨན་དང་དེ་འདྲའི་ཡ་ནི་བསྣམས་ཕེབས་ན་གྲ་སྒྲིག་གནང་ནས་ཕེབས་པ་ཡིན་ན་ཡག་པོ་ཡོད་རེད་ཟེར་ནས་ཞུ་ཡ་གཅིག་བྱས། དེ་ནས་ད་གསུང་ཆོས་ར་བ་ཕྱི་ནང་གི་ནི་ཅིག་གཙང་སྦྲ་ཨང་ད་ལྟ་གཙང་སྦྲ་འགྲོ་བཞིན་པ་ག་རེད་དེ་ཙམ་མ་ཡིན་པ་ད་ཕོ་བྲང་གི་གཡས་གཡོན་གཙང་སྦྲ་བྱ་ཡ་ཨང་རྡོ་རྗེ་གདན་ཁོ་རང་ཨང་ནི་ཅིག་ལམ་ཁ་རེད་དེ་ག་ཚང་མ་གཙང་སྦྲ་ད་ནམ་རྒྱུན་ལས་གཙང་སྦྲ་ཤུགས་ཆེ་རུ་བཏང་ཡ་འགྲོ་དེ་ཚོ་ལ་དེ་ནས་ཡུར་བུ་དེ་ཚོ་གཙང་མ་ཡག་པོ་བཟོས་ཡ་ད་དེ་ནས mosquito དེ་ཚོ་ཅིག་དགོས

དེ་ནས་ད་ངས་ད་ལྟ་གསུང་ཆོས་ཀྱི་སྐར་མའི་འདི་འབྲེལ་ནས་ད་ལོ་ཡང་དམིགས་བསལ་གཅིག་བྱས་ཡོད་རེད་ཨ་ནི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་དྲུག་ནས་དྷ་སྟེང་སྨོན་ལམ་ཆེན་མོ་ཉི་མ་དྲུག་རིང་ཧམ་དུ་ཚུགས་གནང་གི་ཡོད་དེ་དྷ་སྟེང་སྨོན་ལམ་ཆེན་མོ་འཕགས་མ་ཚུགས་གནང་གི་རེད་འོ་དེ་ཨེ་ཡང་གཅིག་དམིགས་བསལ་གཅིག་བྱ་དགོས་རེད་བྱས་ནས་བྱས་ནས་ནི་མི་མང་ཚོའི་བདེ་འཇགས་སྐོར་དེ

ས་གནས་གཞུང་ནས་ནི་ཡང་རྫོང་གཞན་དག་ནས་ཡང་ནི་འདི་པ Police མང་པོ་ཅིག་ད་བདེ་འཇགས་ཆེད་དུ་དེ་སྐད་བཏང་ནས་ད་འདི་གི་ད་ལས་རིམ་དེ་བོད་ལ་གང་རེད་ཞུ་ཡ་ཡིན། ད་འདི་ངའི་དྲི་བ་མཐའ་མ་དེ་ཆགས་ཀྱི་འདུག་སྤྱི་བཏང་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་དང་རྣམ་པ་ཀུན་ཏུ་ཆོས་ལ་དད་པ་ཙམ་མིན་པར་དེ་དག་ལ་ད་སོ་སོ་རང་གིས་དཔྱད་པ་བྱས་པའི་སྒོ་ནས་གོ་བ་ལེན་ཐུབ་ཡས་འདི་ཨ་ནི་གལ་འགངས་ཆེན་པོ་ཡིན་པའི་སྐོར་ལ་བཀའ་སློབ་ཡང་སེ་ཕེབས་ཀྱི་ཡོད་རེད། དེ་རུ་སོང་ཙང། འབྱུང་འགྱུར་ཡོང་རྒྱུ་གི་ཆོས་འབྲེལ་དང་འབྲེལ་བའི་ཐད་ལ། ཕྱོགས་མཐའ་ཁག་གི་ཆོས་ཞུ་བ་སྐྱ་སེར་ཕོ་མོ་ཚོས་སྔོན་ཚུད་ནས་གྲ་སྒྲིག་ག་རེ་གནང་དགོས་རེད་དགོངས་ཀྱི་ཡིན་ནམ། ཨ་ཨ་དེ། ང་རང་ད། སྒེར་གྱི་ཐོག་ནས་བསམ་འཆར་ཞུས་པ་ཡིན་ན་ནི། མི་མང་མང་པོ་ཚོས་སོ་སོའི་འགྲོ་སོང་ཤུགས་ཆེན་པོ་བཏང། འཛམ་གླིང་ཡུལ་གྲུ་ག་ས་ག་ནས་ད་གསུང་ཆོས་ཆེད་དུ་རང་དམིགས་ནས་འདིར་ཕེབས་ཡོང་དུས། ཨ་ནི་གསུང་ཆོས་ཀྱི་ཆེད་དུ་སྐུ་མདུན་གྱིས་དེའི་ཆོས་འབྲེལ་ག་རེ་གནང་ཡ་རེད་ཚང་མས་མཁྱེན་གསལ་རེད་ཇི་ལྟར་དཔེར་ན། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཨ་ནི་ཆོས་དབྱིངས་བསྟོད་པ་འདྲ་པོ་བྱེད་ན་དེ་འདྲས་ཀྱི་ཕྱག་དཔེ་དེ་ཚོ་གཅིག་གྲ་སྒྲིག་ཞུ་དགོས་རེད་ད་སོ་སོ་སོ་གི་ཀློག་ཡག་ད་ཡག་པོ་རང་བྱུང་བ་ཡིན་ན་བླ་མ་དགེ་བཤེས་རྩ་ལ་ཕྱིན་ནས་ཕྱག་དཔེ་དེ་ཚོ་གི་ཨ་ནི་དོན་དག་ཁྲིད་ཐུབ་ཡ་ད་འདི་འདྲས་སློབ་སྦྱོང་ཞིག། ཡོད་པའི་ཐོག་ལ་ཨ་ནི་གསུང་ཆོས་ཞུ་གནང་དུས་སྐྱབས་མགོན་རིན་པོ་ཆེ་གསུང་ཆོས་དེ་ཞོགས་ཀས་ད་སྔོན་མ་ནང་བཞིན་རིང་པོ་ཡོད་མ་རེད་ཐུང་ཐུང་བྱས་ཨ་ནི་ཆོས་དབྱིངས་བསྟོད་པ་གི་སྙིང་པོ་འདི་གས་དེ་མདོར་བསྡུས་བྱས་ནས་གསུང་གི་རེད་འདི་གས་དེ་ཨ་ནི་སོ་སོས་སྦྱང་བཞིན་པ་འདི་གས་དེ་ཨ་ནི་ཆ་ཡག་པོ་སུ་འཕྲོད་ནས་སོ་སོ་ལ་ནི་ཉིན་རེ་གི་ད་ག་ཚོད་འགོ་རེད་ཉམས་ལེན་རེད་བསམ་བློ་བཏང་ར་རེད་དེ་འདྲ་ལ་ནི་ཁྱད་པར་ཆེན་པོ་ཞིག་འགྲོ་གི་རེད་བསམ་གྱི་འདུག་འདི་འདྲའི་ཆེད་དུ་སོ་སོས་གྲ་སྒྲིག་གནང་ནས་ཕེབས་ན་ཡག་པོ་ཡོད་རེད་བསམ་གྱི་འདུག། ད་རེས་དུས་ཚོད་རྐྱེན་པས་ད་ག་ཙམ་བཤད་ཀྱི་ཡིན་ཨ་ནི་ད་རེས་སྐུ་ཞོགས་བསྟན་འཛིན་དཀོན་མཆོག་ལགས་ཀྱིས་དུས་ཚོད་བཏོན་བྱས་ཆོས་ཞུ་བ་ཚོས་ཀྱིས་སྔོན་ཚུད་ནས་གྲ་སྒྲིག་དང། ཐུགས་སྣང་ག་རེ་གནང་དགོས་མིན་སྐོར་ལ་ངོ་སྤྲོད་གསལ་པོ་ཞིག་གནང་སོང་ཐུགས་རྗེ་ཆེ་ཞུ་ཡིན། ལགས་སོ་ཨ་ནི་ད Radio Free Asia ལ་ཨ་ནི་ཐུགས་རྗེ་ཆེ་ཆེ་ཞུ་གི་ཡིན་ག་རེ་ཟེར་ན་མི་མང་གི་ད་ཕན་ཐོགས་ཡོང་ཡས་ཆེད་དུ་ཡང་རླུང་འཕྲིན་ནས་ནན་ཏན་གྱིས་ཨ་ནི་ཡང་བཅར་འདྲི་དེ་ཙམ་གནང་བ་དེ་ལ་ངས་སྙིང་ཐག་པོ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་འདི་གསུང་ཆོས་གོ་སྒྲིག་ཚོགས་ཆུང་དང་འབྲེལ་ཡོད་རྡོར་གདན་བོད་དགོན་རྣམ་རྒྱལ་གྲྭ་ཚང་གི་འཛིན་སྐྱོང་འགན་འཛིན་སྐུ་ཞབས་བསྟན་འཛིན་དཀོན་མཆོག་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་མཁའ་འགྲོ་གཡང་འཛོམས་ཡིན། ང་རྣམས་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང Australia ནང་བོད་རིགས་དྲུག་བརྒྱ་ཙམ་ཡོད་པ་རྣམས་ནས་བོད་དོན་ཞུ་གཏུག་ཐབས་ཇུས་དང་ལས་འགུལ་སྤེལ་ཕྱོགས་ལྷག་པར་དུ་ཡུ་རོབ་སྤྱི་མཐུན་ངོས་ནས་ཀྱང་ཨ་མི་རི་ཀ་དང་གཅིག་མཚུངས་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་འཆར་ཞིག་བཏོན་རྒྱུའི་ཐད་ཞུ་གཏུག་ལས་འགུལ་སྤེལ་ཕྱོགས་སོགས་ཀྱི་སྐོར Australia བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་དང་ལྷན་དུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྣེ་ཁྲིད་པའི་གི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་རྣམ་པས་ད་ལྟ་ཡུ་རོབ་ཀྱི་རྒྱལ་ཁབ་སི་པེན་རེད་དེ་ག་ནང་བཞིན་ཨ་ནི་ཨོ་སི་ཀྲི་ཡའི་གི་གྲོང་ཁྱེར་བྷི་ཡ་ན་གཙོས་པའི་གི་ཧྥ་རན་སི་ནང་ལོགས་བཞུགས་པའི་གི་ས་གནས་བོད་མི་ཚོ་ལ་ཅིག་བོད་དོན་གི་བཀའ་མོལ་གནང་བ་མ་ཟད་ལྷག་པར་དུ་ཨ་ནི་ཡུ་རོབ་རྒྱལ་ཁབ་འདིས་ཅིག་བོད་པའི་གི་རྩ་དོན་ལ་རྒྱབ་སྐྱོར་གི་གནང་མཁན་གྱི་རྒྱལ་ཁབ་གལ་ཆེ་ཞིག་ཆགས་ཀྱི་ཡོད་དུས་རང་བཞིན་གྱིས་བོད་མིའི་སྒྲིག་འཛུགས་ཀྱི་བོད་དོན་ཞུ་སྐུལ་གྱི་ལས་གཞི་ཁག་མང་དག་ཅིག་ཡུ་རོབ་རྒྱལ་ཁབ་འདི་ཚོའི་ནང་དེ་སྔ་སྤེལ་བ་ནང་བཞིན་ད་ལྟ་སྤེལ་དང་སྤེལ་མུས་ཡིན་པ་རེད། ཨ་ནི་ད་རིང་གི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་འདིའི་ནང་ད་ལྟ་ཉེ་ལམ་ཡུ་རོབ་རྒྱལ་ཁབ་ཁག་ནང་ལོགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གཞུང་འབྲེལ་གྱི་འཚམས་གཟིགས་སྐོར། དང་འབྲེལ་བྱས་ཨ་ནི་ད་ལྟ་སྤྱི་ཡོངས་ནས་ཡུ་རོབ་རྒྱལ་ཁབ་རེད་ལྷག་པར་དུ་ད་ཨོ་སི་ཀྲི་ཡ་ནང་ལོགས་ལ་ཅིག་ཨོ་སི་ཀྲི་ཡ་གཞུང་མང་གཉིས་ཀྱིས་བོད་པའི་གི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་ཕྱོགས་ཐད་གླེང་མོལ་ཞུ་ཡས་ཡིན་ཨ་ནི་ད་རིང་གི་ལེ་ཚན་འདིའི་ནང་ད་ལྟ་ཨོ་སི་ཀྲི་ཡ་བོད་རིགས་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་གདན་འདྲེན་ཞུས་ཡོད་ཨ་ནི། གི་དྲི་བ་དང་པོ་དེ་འདི་ཆགས་བསྡད་ཀྱི་འདུག་བསམ་འཕེལ་ལགས་ད་ད་ད་ལྟ་ཉེ་ལམ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཞི་རྩའི་གི་དེ་སྔ་ནས་ཅིག་སྲིད་སྐྱོང་གི་ལས་འགན་བཞེས་པའི་རྗེས་ལ་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་སྐོར་སྐྱོད་ཕེབས་ཡོད་རེད་ད་རེས་ཀྱི་དུས་ཚོད་འདི་ཡང་གནད་འགག་ཅིག་ཆགས་ཡོང་དུས། ཐོག་མར་དེ་སྲིད་སྐྱོང་མཆོག་གི་མཛད་འཆར་ཁག་དེ་ཞིབ་ཕྲ་མ་འགྲོ་གོང་ལ། ད་ལྟ་ཨོས་ཏྲི་ཡ་གི་རྒྱལ་ཁབ་དེ་ཆ་མཚོན་པ་ཡིན་ན། ཡུ་རོབ་སྤྱི་མཐུན་རྒྱལ་ཁབ་ནང་ལོགས་ནས་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་རེད་ད། ཨོས་ཏྲི་ཡ་ད་གསན་མཁན་རྣམ་པ་ཚོའི་ཆེད། ཀྱི་མཁྱེན་རྟོགས་ཆེད་དུ་ཨོ་སི་ཀྲི་ཡཱའི་རྒྱལ་ཁབ་འདི་ད་ཡུ་རོབ་དབུས་ཡུ་རོབ་ནང་ལོགས་ཆགས་པ་དང་ཁྱིམ་མཚེས་རྒྱལ་ཁབ་ཇར་མ་ནི་རེད་ད་ག་ནང་ཅེཀ་སྤྱི་མཐུན་རྒྱལ་ཁབ་རེད་སི་ལོ་བྷི་ཀི་ཡ་རེད་ཧང་གྷི་རི་རེད་ཨ་ནི་ཡང་ཅིག་བྷི་ཡེ་ན་གྱི་ལྷོ་ཕྱོགས་ལ་ཨི་ཏི་ལི་བྱས་དེ་ནས་ཤར་ཕྱོགས་ལ་ནུབ་ཕྱོགས་ལ་སུའི་ཙི་ལན་ད་ཡོད་པའི་རྒྱལ་ཁབ་ཅིག་ཆགས་ཡོང་གི་འདུག་ཨ་ནི་མི་འབོར་གྱི་བྱས་པ་ཡིན་ན་ཨོས་ཏྲི་ཡ་ནང་ལོགས་ལ་མི་འབོར་ས་ཡ་དགུ་ཅིག་ཡོད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་མི་འབོར་ས་ཡ་དགུ་དེ་ནང་ལོགས་ནས་ཨ་ནི་ད་མི་ཉུང་བ་ཅིག་དེ་ད་བོད་མི་ཆགས་ཡོང་དུས་ཐོག་མ་དེ་ད་ལྟ་བསམ་འཕེལ་ལགས་ད་ད་ཕ་གིར་བྷི་ཡ་ན་ལྷག་པར་དུ་ཨོས་ཏྲི་ཡ་ནང་གི་གྲོང་ཁྱེར་བྷི་ཡ་ན་ནང་ལོགས་བོད་མི་གནས་སྡོད་མང་པོ་ཞིག་བྱེད་ཀྱི་ཡོད་རེད།

ང་ཚོས་ཚོགས་པ་མང་པོ་ཞིག་བཙུགས་པ་ཡིན་ན་ཡང་དེ་ལ་འཐུས་ཤོར་འགྲོ་མི་ཡོང་ཚོགས་པ་རང་ལ་འཐུས་ཤོར་འགྲོ་མི་ཡོང་བསམ་དེ་འདྲ་ད་ལྟའི་ཆ་ལ་ཚོགས་པ་བྱས་མེད་བོད་རིགས་ཚོགས་པ་གཅིག་པོ་ད་འགན་འཁྱེར་ཡ་དང་ཚང་མ་བོད་རིགས་ཚོགས་པ་རང་གིས་བྱེད་ཀྱི་ཡོད་ནི་ཞུ་ཡ་ཡིན། དེ་ནས་ཨ་ད་སྐྱབས་བཅོལ་གྱི་གནས་བབ་དེ་རྒྱལ་ཁབ་གཞན་དང་མ་འདྲ་བ་ཅིག་ཨོ་སི་ཀྲི་ཡ་ལ་ག་རེ་ཡག་པོ་ལབ་ན་བོད་པ་ཡིན་ལབ་པ་ཙམ་གྱིས་བོད་པའི་གི་ང་ཚོའི་གི་ད་བོད་རིགས་ཚོགས་པའི་རྒྱབ་གཉེར་དེ་ཕུལ་བ་ཡིན་ན། Austria ལ་སྐྱབས་བཅོལ་མ་རག་པའི་དཀའ་ངལ་དེ་ད་ལྟའི་ཆ་ལ་ཁྱོན་ནས་ཡོད་མ་རེད། ད་ལྟ་ཁོང་ཚོ་བོད་པ་གཅིག་དུ་བ་ལ་སླེབས་ནས་ཞུ་གཅིག་མྱངས་རེད་ལ་ད་གཅིག་དཀའ་ངལ་ཞུ་ཁྲལ་རེད་ལ་དེ Austria ལ་ཡོད་མ་རེད་བ། དེ་ལྟར་ལུང་པ་ཆུང་ཆུང་རེད་ཞུ་བ་དེ་ལུང་པ་ཆོས་འཇུ། ཞི་བདེའི་ལུང་པ་ཅིག་རེད། འོ་དེ་རེད་ད་ལྟ་འོ་དེ་རེད་རོགས་གཅིག།
ལའོ། ད་ད་ལྟ་བསམ་འཕེལ་ལགས་ཀྱིས་ང་ཚོའི་གི་ལེ་ཚན་དེ་ཡ་གཅིག་མདུན་ལ་མ་ཁྲིད་གོང་ལ་གཅིག་སྤྱིར་བཏང་ནས་ཨོ་སི་ཀྲི་ཡའི་ནང་ལོགས་ཀྱི་ད་བོད་པའི་བོད་མིའི་གི་གྲངས་འབོར་གཙོས་པའི་གི་ས་གནས་མི་མང་གི་བདེ་སྡུག་རེད་ད་གཅིག་གནས་སྟངས་སྐོར་ངོ་སྤྲོད་གནང་སོང་ད་ལྟ་བསམ་འཕེལ་ལགས་ཀྱི་ལན་དེའི་ནང་ལོགས་ལ་གཅིག་ད་ཨོ་སི་ཀྲི་ཡའི། ལ་ཆ་མཚོན་པ་ཡིན་ན་བོད་མི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ནས་ཅིག་སླེབས་ཡ་འགོ་བཙུགས་རྗེས་ད་ད་ལྟའི་ཆ་ལ་བོད་མི་གྲངས་ཀ་ཡིན་ནའི་ཅིག་དྲུག་བརྒྱ་ཞིག་ཅིག་ཡོད་པ་ཅིག་གསུངས་བསྡད་ཀྱི་འདུག་རྩ་བའི་ད་དྲུག་བརྒྱ་ཞིག་ཅིག་རྒྱལ་ཁབ་གཞན་པ་དང་བསྡུར་བ་ཡིན་ན་ཧ་ལས་པའི་གི་ད་མི་འབོར་ཉུང་ཉུང་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་མི་འབོར་ལ་མ་ལྟོས་པའི་གི་ས་གནས་ནང་ལོགས་ལ་ཅིག་བོད་དོན་ཆེད་དུ་ཅིག་ཧ་ལས་པའི་གི་ཤུགས་ཆེན་པོ་ཅིག་ཡོད་པ་ཅིག་གོ་མངོན་གསལ་ཆགས་བསྡད་ཀྱི་འདུག་དེ་ནས་ད་ལྟ་བསམ་འཕེལ་ལགས་ཀྱི།

ད་ལྟ་ཉམས་ཆག་དངོས་གནས་ཏོག་ཙམ་གཅིག་འགྲོ་བཞིན་ང་རང་ཚོར་བ་འདུག་རོ། ཡིན་ནའི་ད་འདི་ང་ཚོ་ཨེ་ས་གནས་ལ་འདི་རིགས་ད་གིན་ད་ངས་ཞུས་ནང་བཞིན་རེད་ང་ཚོ་ཨོ་སི་ཀྲི་ཡ་ལ་མི་དྲུག་བརྒྱ་བཞི་འདི་ད་སྔོན་མ་ཉིས་སྟོང་བཞི་འདྲ་མི་ཉི་ཤུ་སུམ་ཅུར་དོན་དག་འགྲོ་གཅིག་ན་མི་དྲུག་བརྒྱ་བཞི་ལོས་འདི་ད། ངོ་ནས་འདི་བར་དུ་ལ་ང་ཚོའི་ངོས་ནས་ཐུས་ཤོར་ཏོག་ཙམ་ཤོར་རེད་རེད་ཁ་ཅིག་ཐུས་ཤོར་འདི་ང་ཚོའི་ད་སྐད་འདི་ལ་འཇར་མན་སྐད་ཡིན་དུས་སྐད་ཡིག་འདི་མ་ཤེས་དཀའ་ངལ་འཕྲད་རོ་མི་མང་བོ་ཅིག་ལ་ཡང་ད་ལྟ་ཡིན་ད་ལྟ་འགྲོ་ཅིག་ན་ཁ་སང་པ་འདི་སྲིད་སྐྱོང་ཕེབས་འདི་ནས་ང་ཚོ་གི་འདི་བི་ཀྲེག་ད་བི་ཀྲེག་འདི་ད་ཚུར་ནས་ཞེ་དྲག་སུ་འགྲོ་གི་ཡོ་མ་འདི་ལ་ང་ཚོ་ཁོ་རང་ཚོ་གི་ད་ད་ཡིན་ནའི།

ལའོ། ད་ད་ལྟ་བསམ་འཕེལ་ལགས་ཀྱིས་ཕ་གའི་ཨེ་ཡང་ས་གནས་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་དེ་སྔ་ནང་བཞིན་དངོས་སུ་ཆིབས་བསྒྱུར་གནང་ཐུབ་ཀྱི་མེད་དུས་རང་བཞིན་གྱི་རྒྱབ་སྐྱོར་ཐོག་ལ་ཉམས་ཆག་ཅིག་ཅུང་ཙམ་ཅིག་ཕྱིན་ཡོད་པ་ངོས་འཛིན་གནང་གི་འདུག་དེའི་མཉམ་དུ་ཁྱེད་རང་གིས་ད་ད་ལྟ་ཕ་གའི་ས་གནས་ལ་ཡང་ཅིག་ཨ་རི་ལྟ་བུ་དང། དབྱིན་ཡུལ་ལྟ་བུ་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་དང་མི་འདྲ་བ་ཅིག་ཕ་གའི་ལ་ཡང་སོ་སོ་གི་ཡུལ་སྐད་ད Germany། ནི་སྐད་དེ་བརྒྱབ་དགོས་དུས་ཡང་རང་བཞིན་གྱིས་ཅིག་བཀའ་མོལ་གནང་ཡ་ལ་དོ་ཕོག་ཅིག་དང་འབྲེལ་གཏུག་བྱས་ཡ་ལ་དཀའ་ངལ་ཞིག་འཕྲད་ཀྱི་ཡོད་ས་རེད་ཨ་ནི། ད་ད་ལྟ་བྷི་ཏྲེག་གི་བཀའ་མོལ་གསུངས་གནང་སོང་ཨ་ནི་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་ཅིག་བྷི་ཏྲེག་ཞུས་པ་དེ་ད་ད་ད་ལྟ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་འདིའི་བརྒྱུད་བྱས་ཅིག་ད་སྤྱི་དང་ལྷག་པར་དུ་ད་ཕྱི་རྒྱལ་རྒྱལ་ཁབ་ན་བཞུགས་མཁན་གྱི་བོད་མི་གཞོན་སྐྱེས་རྣམས་ལ་ཅིག་བོད་དོན་ཆེད་ལས་འགུལ་གྱི་གོ་སྐབས།

པོ་དེ་ཚོ་མཉམ་དུ་གྲོས་བསྡུར་བྱས་ཨ་ལས་མི་ཡི་སྐོང་ཚོགས་བྱས་དེ་འདྲས་གནང་རེད་ཨ་ནི་ད་ལོ་སྤྱི་ཟླ་བཅུ་གཅིག་ནང་ལ་ད་ཟླ་བ་གཅིག་ད་ཟླ་བ་གཅིག་སྔོན་ལ་ང་ཚོ་བོད་རིགས་ཚོགས་པ་མཉམ་དུ་ཨ་ནི་བྷི་ཏྲེག་ང་ཚོ Germany གི་ཡང་ད Frankfurt གི་བྲག་གཡབ་རིན་པོ་ཆེ་གི་ཆོས་ཚོགས་ལ་ང་ཚོ་བྷི་ཏྲེག་གི་ཟབ་སྦྱོང་གཅིག་གནང་སོང་ད་ཕྱི་དྲིལ་ལས་ཁུངས་བརྒྱུད་ནས་དེ་ནས་དེའི་སྐབས་སུ་ལ་ང་རང་ཚོར་བ་ཤུགས་ཆེན་པོ་ག་རེ་བྱུང་ཟེར་ན་དངོས་གནས་གོ་ན་དེའི་སྐབས་སུ་ལ་བོད་པ་སྤུ་གུ་གཞོན་སྐྱེས་ད་ཡུ་རོབ་གང་ས་ནས་བོད་པ་སྤུ་གུ་གཞོན་སྐྱེས་མང་པོ་ཞེ་ཅིག་ཕེབས་ཤག་རེད་བ། ཚང་མ་བོད་སྐད་ཡག་ཐག་ཆོད་རྒྱག་གི་འདུག་དབྱིན་ཇིའི་སྐད་ཡག་ཐག་ཆོད་རྒྱག་གི་འདུག་སོ་སོའི་ལུང་པ་གི་ད་ཡུ་རོབ་དེ་ལུང་པ་མང་པོ་ཅིག་ན France French བྱས་ཨ German སྐད་བྱས Deutsch སྐད་བྱས Italian སྐད་ཚང་མ་གི་དབྱིན་ཇིའི་སྐད་དང་ཚང་མ་ཧང་སང་རྒྱག་གི་འདུག་ལ་དེ་དུས་ང་རང་ནུས་པ་ང་རང་དགའ་དྲག་ཨོ་ང་ཚོ་ཡུ་རོབ་མཐུན་ཚོགས་ནང་ལོགས་ལ་གཞོན་སྐྱེས་དེ་ཚོ་འགྲོ་འོང་འདྲེ་གི་མ་འོངས་པ་ལ་ཕྱག་ལས་གནང་ཐུབ་གི་འདུག་ལབ་ནས་དངོས་གནས་ཚོར་ཤུགས་ཆེན་པོ་ཞིག་སླེབས་སོང་དེ་སླེབས་པ་ད་ང་ཚོ་ཚུར་ད Austria ཚུར་ལོགས་ཡོང་དེ་ང་ཚོ་གཞོན་སྐྱེས་ད། ཐུབ་བསྟན་ལགས་རེད་དགའ་ཡོད་ལགས་རེད་ཨ་འདི་ནང་བཞིན་གཡང་སྐྱིད་ལགས་པད་སྐྱིད་ལགས་ཨ་ཚུར་སླེབས་སླེབས་མ་ཐག་ཏུ་ཁོང་རྣམ་པ་ཀྱི་ཕྱག་ལས་གནང་ཡ་དེ་འགོ་བཙུགས་ས་བཞག་རོ་ཨ་ཕྱག་ལས་གནང་ཟླ་བ་གཅིག་ནང་ཁུལ་ལ་ང་ཚོས་ཀྱི་བིའེ་ན་བིའེ་ན་གྱི་ས་གནས་ཀྱི་གྲོས་ཚོགས་འདི་ནང་ལོགས་ལ་ཁོ་རང་ཚོས་ཀྱི་གྲོས་ཆོད་ཅིག་བཞག་ཐུབ་རེད་ད་གྲོས་ཆོད་འདི་གཙོ་བོ་དེ་ག་རེ་གསུང་གི་འདུག་ལབ་ན་ད་ལྟ་མོ་རང་གི་མཚན་ལ་བར་བར་ཀོས་གསུང་གི་རེད་ཅེ་ན་མོ་རང་མཚན་ལ་བར་ཀོས་ཅེས་ཨ་ནི་མོ་རང་གི party དེ་གི་མིང་ལ་ནེའོ་སི་ཅེས་ཨ་ནི་མོ་རང་ད་ལྟ་དགུང་ལོ་སུམ་ཅུ་རེད་ཤག་ཨ་ནི་མོ་རང་ཁ་སང།

ཁོ་རང་ཚོའི་གི་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད་ཟེར་དེ་ཡོད་པ་མ་ཟད་མ་འོངས་པ་ཡིན་ནའི་རྒྱབ་སྐྱོར་ག་རེ་ཞུ་དགོས་ནའི་ང་ཚོའི་གི་ཚད་མཐོ་པོ་ངོས་ནས་རྒྱབ་སྐྱོར་ཞུ་གི་ཡོད་ལབ་འདི་འདྲའི་ད་གཏམ་བཟང་གཅིག་ད་ལྟ་ཐོན་ཚར་ཟེར་དེ་ང་ཚོའི་ས་གནས་གྲོས་ཚོགས་རེད་ད་ཨ་ནི་ས་གནས་གྲོས་ས་གནས་གྲོས་ཚོགས་ད་ང་ཚོའི་དབུས་གྲོས་ཚོགས་ནང་ལོགས་ལ་ཡང་ཁོ་རང་ཚོའི་པར་ཏྲི་གི་མི་གཅིག་ཡོད་རེད་ཁོ་རང་ཡིན་སྤྱིར་བཏང་རྒྱ་གར་རེད་ཤག Yannick Shetty ལབ་ཅིག་རེད་ཨ་ནི་ཁོ་རང་ཡིན་ནའི་བི་ད་ང་ཚོ་ད་ལྟ་སྤྱིར་བཏང་ང་ཚོ་བོད་རིགས་ཚོགས་པ་དང་ཐུག་ཡག་གི་གཅིག་ལས་རིམ་གཅིག་བསྒྲིགས་བསྡད་ཡོད་དེ་ད་ལྟ་ལས་རིམ་དེ་ཏིས་གཅིག།

ལགས་འོ་ད་ད་ལྟ་བསམ་འཕེལ་ལགས་ཀྱི་གསུང་ཡས་འདི་ད་ལྟ་ཉེ་ཆར་ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་བརྒྱད་ཉིན་ཨོ་སི་ཀྲི་ཡའི་གྲོང་ཁྱེར་བི་ཡ་ན་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི་ལྕམ Dolores Bakos ད་ཁོ་རང་གི་ད་ལྟ་ཚོགས་པ་འདི NEOS ཞེས་པ་འདི་ཆགས་བསྡད་ཀྱི་འདུག་ག་ཁོ་རང་གི་འགན་ཁུར་བྱས་པའི་འོག་ལ་ཅིག་རྒྱ་ནག་གཞུང་གི་ད་ལྟ་བོད་ནང་ལོགས་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་མེད་པ་བཟོ་ཡས་རེད་ད་ག་ནང་བཞིན་བོད་མིའི་ངོ་བོ་རྩ་བརླག་གཏོང་ཡས་ཀྱི་དམིགས་འབེན་གྱི་ངོས་འཛིན་བྱེད་བཞིན་པ་ད་ལྟ་གཏན་འཇགས་སློབ་གྲྭ་ད Colonial Boarding School ཞིག་རེད་བ། འདི་ཚོ་ཁག་བཙུགས་པར་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་བསྣམས་ཕེབས་ཡོད་རེད་ད་ག་ནང་བཞིན་བསྣམས་ཕེབས་པ་གཞིར་བཟུང Vienna གྲོང་སྡེ་ལྷན་ཚོགས་ཀྱི་སྤྱི་མོས་ཐོག་ནས་འདི་ལ་རྒྱབ་སྐྱོར་གནང་བའི་གནས་ཚུལ་དེ་ངོ་སྤྲོད་གནང་སོང་ཨ་ནི་ད་ལྟ་བསམ་འཕེལ་ལགས་ངའི་གི་དྲི་བ་དེ་འདི་ཆགས་འདུག་ད་ད་ལྟ Dolores Bakos ཡིན་ན་ད་ལྟ་ཁྱེད་རང་གིས་གསུང་ཡག་བྱས་པ་ཡིན་ན་དགུང་ལོ་སུམ་ཅུ་རེད་གསུང་གི་འདུག་དགུང་ལོ་སུམ་ཅུ་ཞུས་དུས་ད་ཅིག་ཧ་ལས་པའི་གི་ལོ་ན་ཆུང་ཆུང་ཅིག་ཆགས་ཡོང་དུས་ཁོ་རང་གིས་བོད་པའི་གི་གནད་དོན་ལ་དེ་འདྲས་གི་ཐུགས་སྣང་བྱེད་ཡས་དང་རྒྱབ་སྐྱོར་གནང་ཡས་འདི་ཁྱེད་རང་ད་གཙོས་པའི་གི་ཕ་གའི་ས་གནས་བི་ཡ་ན་ལ་བཞུགས་པའི་བོད་མི་ཚོས་གི་དེ་སྔ་ནས་ཞུ་གཏུག་བྱས་པའི་གི་གྲུབ་འབྲས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན།
ལྟ་སྟེ། སྤྱིར་བཏང་ཚང་མ་གིས་མཉམ་འདུས་ཀྱི་ནུས་པ་མཉམ་སྤུངས་ཡིན་ཙང་སྤྱིར་མོ་རང་ད་ལྟ་རྒྱ་གར་ལ་ཕེབས་རེད་བ་ཨ་ནི་ང་ཚོ་གི་དཔལ་ལྡན་སྲིད་སྐྱོང་མཆོག་དང་རེད་དཔལ་ལྡན་ཚོགས་གཙོ་མཆོག་ཨ་ནི་དེ་ནང་བཞིན་ང་ཚོ་འདི་བྱེད་འདི་ནི་ང་ཚོ་ཨོ་སི་ཀྲི་ཡ་གི་ད་རི་ཀྲེག་ད་ཚང་མ་གིས་ཤུགས་བརྒྱབ་ང་ཚོ་གི་ནུས་པ་མཉམ་སྤུངས་བྱེད་ནི་འདི་གི་འདི་གི་ད་ང་ཚོ་གི་འགྲན་བསྡུར་འགྲོ་བཞིན་རེད་བསམ་གི་འདུག་དེ་མ་བྱས་པ་ནི་ཚང་མ་གིས་ངོས་ནས་ཆིག་ཆིག་སྒྲིལ་མཉམ་སྟོན་ངོས་ནས་ཕྱག་ལས་མ་གནང་བ་ནི་གཅིག་གཅིག་པོ་གཅིག་གིས་ཤུགས་བརྒྱབ་ཡ་དེ་ཁག་པོ་རེད་བ།
ལགས་འོ་ཨ་ནི་ད་ལྟ་ཉེ་ཆར་ད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ལྟ་ཕ་གའི་བི་ཡ་ན་ས་གནས་ལ་ཕེབས་པ་རེད་བོད་མི་ཚོ་དང་ཐུག་འཕྲད་ཞུས་པ་རེད་ཕ་གའི་གསར་འགྱུར་བརྒྱུད་ལམ་ཁག་ཁག་ཅིག་ནང་ལོགས་ལ་དེ་འདྲས་ད་བོད་དོན་དང་འབྲེལ་བའི་གི་བཀའ་མོལ་གནང་ཡ་གོ་སྐབས་བྱུང་ཞག་འདིའི་ང་ཚོ་ངོ་སྤྲོད་ཐུང་ཐུང་ཞིག་གནང་དང་ཨ་ནི་འདི་ཚོ་གཅིག་ཕ་གའི་ཨོ་སི་ཀྲི་ཡའི་ས་གནས་ནང་ལོགས་གི་གསར་འགྱུར་བརྒྱུད་ལམ་ཁག་གི་ཅིག་ཡང་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་ཅིག་ལ་གཟིགས་སྟངས་གཟིགས་ལུགས་དེ་ག་འདྲས་ཡོད་ན།

རྒྱལ་རྒྱལ་ཡོངས་ནང་རྒྱལ་ཡོངས་གི་འདི་གི་ཨ་ནི་ཁོ་རང་ཚོ་ནས་འདི་བཅར་འདྲི་ཞིག་གནང་སོང་འདི་འདི་ཡག་པོ་ཞིག་བྱུང་ཟེར་འདི་བྱུང་བ་མ་ཟད་འདི་མདང་དགོང་མདང་དགོང་ཐོན་ཞག་བ་མདང་དགོང་ཐོན་ཞག་དཔེ་ཡག་པོ་བྱུང་ཟེར་ད་ཁོ་རང་ཚོ་ནས་དྲི་བ་གཙོ་བོ་གནང་ཡ་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་གི་ཡང་སྲིད་སྐོར་ལ་འདི་འདྲ་རང་དྲི་བ་སྤྱི་མོས་ཁོ་ཚོས་འདི་འདྲ་ཅིག་གནང་གི་འདུག་བ་འདི་ནི་ཡང་འདི་ནི་ཡང་ང་ཚོ Austria རང་གི་ཚགས་པར་ཆེ་ཤོས་ཅིག་རེད Der Standard Der Standard ཀྱི་ད་རང་དྲི་བ། གཅིག་པ་གཅིག་པ་འགྲོ་བར་བྱ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་སྐོར་དང་འབྲེལ་ཨ་ནི་ད་ལྟའི་ཆ་ལ་ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་དང་ཨ་ནི་པེ་ཅིང་བར་ལོགས་ལ་འབྲེལ་བ་ཡོད་ཨེ་ལས་ཅོར་ཨ་དེ་ཚོར་དྲི་བ་འདུག་ཟེར་རོ་ཞེས་མང་ཅིག་རོང་དེ་འདྲའི་དྲི་བ་ཅིག་ཁོ་རང་ཚོ་བཏང་གི་འདུག་རོ་ཨ་ནི་དེའི་གསུམ་པ་དེ་ཨ་ད Deutsche Welle ལས་ཅོར་ད་དེ་འཇར་མ་ནི་གི་གསར་ཁང་ཆེ་ཤོས་ཅིག་རེད་དོ་ཨ་ནི་ཁོ་རང་ཚོའི་ངོས་ནས་ཁོ་རང་ཚོའི་ངོས་ནས་ཡིན་ནའི་ཡང་དེ་འདྲའི་དྲི་བ་ཅིག་ད་སྤྱི་དམངས་ཀྱི་དྲི་བ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་དང་འབྲེལ་བ་རོ་ཨ།

བྷེལ་ཇམ་ཧྥ་རན་སི་ནང་གཅིག་ལས་འཆར་ཁག་བསྐྱངས་བཞིན་པའི་སྐབས་སུ་ད་ལྟ་ཨ་མི་རི་ཀའི་གི་ཕྱི་སྲིད་ལས་དོན་ཚོགས་ཆུང་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Foreign Affairs ནས་ད་ལྟ་ཨ་མི་རི་ཀའི་ནང་ལོགས་ལ་གཅིག་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་གསར་པ་ཅིག་ཡོད་རེད་དེ་ལ་གཅིག་སྤྱི་མོས་གི་རྒྱབ་སྐྱོར་གནང་བྱས་ད་ད་ལྟའི་ཆར་ལ་གལ་སྲིད་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་གི་འཐུས་མི་ཚོས་རྒྱབ་སྐྱོར་གནང་པའི་རྗེས་ལ་ཨ་མི་རི་ཀའི་སྲིད་འཛིན་གི་དེའི། ཁྲིམས་འཆར་དེ་ལ་མཚན་རྟགས་བསྐྱོན་ན་འདི་དངོས་སུ་ཁྲིམས་སུ་གཏན་འབེབས་བྱུང་གི་རེད། ཨ་ནི་དེའི་མཉམ་དུ་ད་དེ་སྔ་ཡིན་ན་ཨ་མི་རི་ཀ་ད་ཧ་ལམ་འཛམ་བུ་གླིང་ནང་ལོགས་ནས་རྒྱལ་ཁབ་གཅིག་མ་གཏོགས་ཆགས་བསྡད་ཀྱི་འདུག་ད་ལྟ་ཨ་མི་རི་ཀའི་གི་གཞུང་གི་ངོས་ནས་དེ་སྔ་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་རེད་དེའི་རྗེས་ལ་ཅིག་བོད་ནང་ཕར་འགྲོ་ཚུར་འོང་གི་ཁྲིམས་འཆར་གཉིས་དངོས་སུ་གཏན་འབེབས་བྱུང་ཡོད་རེད། དེ་འདྲའི་གི་ཁྲིམས་འཆར་ཅིག་ད་ཡུ་རོབ་ནང་ལོགས་ལ་ཅིག། འབྱུང་ཐུབ་ཡས་ཀྱི་ཆེད་དུ་བོད་མིའི་སྒྲིག་འཛུགས། གཙོས་པའི་ཀྱི། བོད་དོན་རྒྱབ་སྐྱོར་ཚོགས་པ་རེད་ཨ་ནི་རྣམ་པ་ཚོ་གི་ཞུ་གཏུག་མང་པོ་ཅིག་གནང་བསྡད་ཀྱི་རེད། ཡུ་རོབ་ནང་ལོགས་ལ་ཅིག་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་འདྲས་ཅིག་ཡོང་ཐུབ་ཡས་ཀྱི་རེ་བ་ག་ཚོད་གཟིགས་ཀྱི་ཡོད་ན།
ཨོ་ལགས་སོ། ང་རང་ངོས་ནས་དེ་རེ་བ་རེ་བ་ཡོད་རེད་བསམ་གྱི་འདུག་གང་ཞིག་ན་ན་ད་ལྟའི་དུས་ཚོད་ལ་ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ལ་ལྟ་ཕྱོགས་དེ་འགྱུར་བ་ཤུགས་ཆེན་པོ་འགྲོ་ཡོད་རེད་སྔར་དང་མི་འདྲ་བར་རེད་ད་ཚོང་འབྲེལ་ཡིན་ནའི་འདྲ་ད་རྒྱ་ནག་ལ་ཡིད་ཆེས་ད་ཡིད་ཆེས་མང་པོ་ཞིག་ཡིད་ཆེས་བརླག་ཡོད་རེད་ད་དེ་གཞིར་བཟུང་ང་ཚོས་ཀྱིས་ད་དུས་དང་སྐབས་ལ་ང་ཚོས་ངོས་ནས་ཏག་ཏག་ཞིག་བྱེད་ཐུབ་ན། འདི་ལ་ང་ཚོས་ལ་བྱེད་ཐུབ་རེད་བསམ་གྱི་འདུག་འདི་གཞིར་བཟུང་གིས་ད་གཙོ་བོ་ཕྱག་ལས་གནང་དགོས་དེ། སྤྱི་འཐུས་རྣམ་པ་དོན་གཅོད་རྣམ་པ་གསུམ་དེ་ནང་བཞིན་ཡུ་རོབ་ཀྱི་བོད་རིགས་སྤྱི་མཐུན་ཚོགས་པའི་གི་ད་ཚོགས་གཙོ་ཚོགས་གཞོན་དེ་ནང་བཞིན་གི་མི་མང་ཚང་མའི་ངོས་ནས་ཆིག་སྒྲིལ་མཉམ་བསྡུ་ཞིག་བྱས་ནས་ང་ཚོས་གི་དེ་འདྲས་ཅིག་བཞག་པ་ཡིན་ན་བཞག་མ་ཐུབ་ཡས་ཅིག་ཡོད་རེད་བསམ་གྱི་མི་འདུག་འདི་གཞིར་བཟུང་གིས་ད་ས་གནས་ཨོ་སི་ཀྲི་ཡ་ནས་ཨོ་སི་ཀྲི་ཡ་ལ་ང་ཚོས་གི་ལས་འགུལ་མང་སྤེལ་ཡས་ད་གཙོ་བོ་དེ་ང་ཚོས་ལས་འགུལ་གང་མང་སྤེལ་དགོས་འདུག་ང་ཚོ་གསར་འགྱུར་ནང་ལ་སླེབས་དགོས་འདུག་ང་ཚོ་བོད་པའི་གི་གནད་དོན་སྐོར་ལ་ཡར་ལངས་དགོས་འདུག་མ་གཏོགས

སྐུ་ལས་བསྐྱོད། ཨ་ནི་ང་ཚོའི་གི་ཡ་དབུ་ལ་ཡིག་ཉོ་ཡས་གི་ང་ཚོའི་ངོས་ནས་ཚང་མ་འདི་ལས་དོན་འདི་བྱེད་དགོས་འདུག་དབུ་ལས་ནང་ཚང་མས་འདི་བསམ་ཚུལ་བྱུང་རེད་དེ་ནང་བཞིན་ད། བསམ་ཚུལ་བྱུང་བ་ནང་བཞིན་གི་ཡ་ང་ཚོས་ལས་རིམ་ལས་རིམ་ཅིག་བཟོ་དགོས་ར། དེ་ནས་ད་ལོ་གཅིག་གཉིས་གསུམ་ལ་ལ་ངའི་ཕན་ཚན་འདི་འདྲས་ཅིག་ཡུ་རོབ་ནང་ལོགས་ལ་འདི་འདྲས་ཅིག་སླེབས་ཀྱི་རེ་བ་བྱེད་ཀྱི་ཡོད་ལབ་ནས་ཞུ་ཡིན།
ལའོ། ད་ལྟ་ང་ཚོ་འདི་བཀའ་མོལ་ཞུ་བའི་སྐབས་སུ་ད་ལྟ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ལྔ་ཉིན Sweden གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས་ཀྱིས་ད་ཅིག་བོད་དོན་གྲོས་ཆོད་གསུམ་ཅིག་འདི་འདྲ་གཏན་འབེབས་གནང་ཡོད་རེད་འདིའི་ནང་ལོགས་ལ་ཅིག་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན Sweden གཞུང་ནས་ཅིག་རྒྱ་ནག་གཞུང་དང་ལྷན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གླེང་དགོས་པ་དང་ད་ག་ནང་བཞིན་ཅིག་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བཅས་ཀྱི་སྐོར་ལ་ཅིག་གླེང་མོལ་གནང་དགོས་པ། ད་བོད་མིའི་སྐུ་ཚབ་རེ་ལྷན་དུ་གྲོས་མོལ་མུ་མཐུད་ཡོང་དགོས་པའི་གི་ཞུ་སྐུལ་གནང་བཞག་འདི་ད་ཧ་ལམ་དེ་སྔ་བྱུང་མྱོང་མེད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ནས་ཨ་ནི། ད་ང་ཚོ་ཨ་མི་རི་ཀ་ལྟ་བུ་མཚོན་པ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཅིག་ལོ་ལྟར་རེ་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འགོ་ཁྲིད་བྱས་པའི་འོག་ལ་ད་ཅིག Tibet Lobby Days ཅེས་དེ་འདྲས་བོད་དོན་ཞུ་གཏུག་གི་ཉིན་མོ་ཟེར་བྱས་ལོ་ལྟར་རེ་བཞིན་གོ་སྒྲིག་ཞུ་གི་ཡོད་རེད་འདིའི་སྐབས་སུ་ཅིག་ཨ་མི་རི་ཀའི་གི་གྲོས་ཚོགས་འཐུས་མི་ད་མང་པོ་ཅིག་མཉམ་དུ་ས་གནས་མངའ་སྡེ་སུ་སུའི་གི་བོད་མི་ཚོ་དེ་ཡར Washington ལ་ཕེབས་བྱས་ཅིག་བོད་པའི་གི་གནད་དོན་ལ་རྒྱབ་སྐྱོར་གནང་རོགས་བྱས་ཞུ་སྐུལ་དང་གནས་ཚུལ་གོ་རྟོགས་སྤེལ་གི་ལས་འགུལ་ཞིག་སྤེལ་གྱི་ཡོད་རེད་ད་ལྟ་ཕ་གའི་ས་གནས་ལ་ཅིག་ཡང་རྣམ་པ་ཚོས་གི་ལོ་ལྟར་རེ་བཞིན་བོད་དོན་ཞུ་སྐུལ་གྱི་ལས་འགུལ་དེ་འདྲས་སྤེལ་གནང་གི་ཡོད་ན་ཨ་ནི་འདི་ད་ལྟ་བར་དུ།

FPO ཡོད་རེད་ཨ་ནི OVP ཡ་ད party བྱས་ལྔ་ཙམ་ཡོད་རེད་ད་དེ་ཚོ་ཚང་མའི་ངོས་ནས་ཅིག་རྒྱབ་སྐྱོར་ཞིག་ཐོབ་པ་ཡིན་ན་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་གྲོས་ཚོགས་འོ་དེ་ང་ཚོའི་གི་ད་ལྟ་དཀའ་ལས་རྒྱག་འདོད་ཡོད་ལབ་ནས་ཞུས་ཡིན་ད་ང་ཚོ་གཞུག་མ་བདུན་ཕྲག་དེ་ལ་ང་ཚོ་ཚོགས་འདུ་ཅིག་ཡོད་ད་དེ་ཅིག་ད་ལྟ་ཨ་ནི NEOS party གི་ད་ལྟ་ཁོ་རང་གི་རྒྱ་གར་རེད་ཨ་ནི Shetty སྐུ་ཞབས Shetty གི་ཡ་ད་ཁོ་རང་ཚོ་ང་ཚོ་ཅིག་ཐུག་ཨ་ནི་ཁོ་རང་གི་དེ་འགན་ཞིག་བཞེས་ཨ་ནི party ཚང་མ་ཅིག་ཁོ་ཚོ་ཚང་མ་མཉམ་དུ་སྐད་ཆ་བཤད་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་ཚོགས་པ་ཅིག་བཙུགས་ཐུབ་ཡའི་ང་ཚོ་རེ་བ་བྱེད་འདོད་ཡོད་ལབ་ནས་ཞུས་ཡིན།

ལགས་སོ་ཐུགས་རྗེ་ཆེ་ལགས་ད་ངས་ག་རེ་ཞུ་ང་ཚོ་ནམ་རྒྱུན་འདི་ཆབ་སྲིད་མི་སྣ་ཐུག་པར་འགྲོ་བའི་སྐབས་སུ་ང་ཚོ་ག་དུས་ནས་ཞུ་ཡོད་ང་ཚོ་འདི་ལ་བོད་པ་དྲུག་བརྒྱ་བཞི་ཡོད། ཨཱ་ནི Austria ནང་ལོགས་ད་ལྟ་དཀའ་ངལ་ཆེ་ཤོས་དེ་ག་རེ་ལབ་ན་ང་ཚོའི་གི Health Health ནང་ལོགས་ལ Health Worker ལ་ཡོད་ལ་ད་ས་འཕྲོད་བསྟེན་སྨན་ཞབས་པ་ལ་འཕྲོད་བསྟེན་སྨན་ཞབས་པ་དང་དེ་འདྲའི་དཀའ་ངལ་ཞེ་པོ་ཅིག་རེད་ཨཱ་ནི་ང་ཚོ་བོད་པ་བརྒྱ་ཆ་བདུན་ཅུ་དོན་ལྔ་དེ Austria ལ་ད་ལྟ་ད་མི་མང་ཉུང་ལ་མ་ལྟོས་བོད་པ་བརྒྱ་ཆ་བདུན་ཅུ་དོན་ལྔ་འདི་ད་ལྟ་འཕྲོད་བསྟེན་གྱི་ཁྱབ་ཁོངས་བར་ལ་ཕྱག་ལས་གནང་མཁན་རྐྱང་རྐྱང་ཅིག་ཡིན་ཡིན་ལབ་ནས་ང་ཚོས་ཁོ་རང་ཚོ་ལ་དེ་འདྲས་ཞུ་གི་ང་ཚོས་ཨོ་སི་ཀྲི་ཡ་སླེབས་པའི་སྐབས་སུ་ཡིན་ན་བོད་པ་ཚོས་ཀྱིས་ཨོ་སི་ཀྲི་ཡ་གི་དཀའ་ངལ་ག་རེ་འདུག་འདི་རྣམས་ལ་ང་ཚོའི་ངོས་ནས་ད་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཅིག་ལེན་གྱི་ཡོད་ལབ་ནས་དེ་ཞུ་དུས་ཁོ་རང་ཚོ་ནས་དཔེ་དགའ་པོ་གནང་བ་དེ་དག་ནི་བོད་པ་ལ་གཟིགས་ཕྱོགས་དེ་དཔེ་ལོགས་ཀ་འདྲ་བོ་ཞིག་གནང་གི་འདུག་པ་འོ་དེ་ཡིན་ལབ་ནས་ཞུ་ཡ་ཡིན། ལའོ་ཨ་ནི་རྣམ་པ་ཚོ་ང་ཚོ་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ཨ་དེ་རིང་གི་ལེ་ཚན་འདིའི་ནང་ད་ལྟ་ཨོ་སི་ཀྲི་ཡ་བོད་རིགས་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་གདན་འདྲེན་ཞུས་བྱས། ད་ལྟ་ཉེ་ལམ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨོ་སི་ཀྲི་ཡའི་ནང་གི་གཞུང་འབྲེལ་འཚམས་གཟིགས་དང་འབྲེལ་བྱས་སྤྱི་བཏང་ནས་ཅིག་ཨོ་སི་ཀྲི་ཡའི་ནང་ལོགས་ལ་ཅིག་བོད་མིའི་གི་མི་འབོར་དེ་དྲུག་བརྒྱ་བཞི་ལས་མེད་པ་ཡིན་ན་ཡང་བོད་དོན་ཞུ་སྐུལ་གནང་ཕྱོགས་ཀྱི་ལས་རིམ་ཁག་ཅིག་ཚགས་ཚུད་ཡོད་པའི་སྐོར་ལ་ངོ་སྤྲོད་ཞུས་གནང་སོང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།